ཡོན་ཏན་ངོ། སྡུད་པ་ཞེས་པའི་ཡོན་ཏན་དོན་གཞན་ཁོ་རང་རང། གཅིག་རེད། ཡིན་ད་ཁོས་རྒྱུ་བྱས་ནས་ཁོ་ལ་གཅིག་གཅིག་ཏུ་འཇོག་གི་རེད། དོན་དྲུག་པོ་ཁོ་རང་གཅིག་མ་རེད། མ་ཡིན་ཀྱང་ཁོའི་སྟེང་དུ། གཅིག་གཅིག་བཞག་པའི་རྒྱུ་གཅིག་འདུག་ཤོད་ཟེར་ན་དོན་དྲུག་པོ་སུ་སྡུད་པ་དེ་ཆོས་ཅན། དོན་དྲུག་སྡུད་པ་དེ་མང་པོ་མ་རེད་གཅིག་རང་རེད། ཡིན་ད་ཁོ་གཅིག་ཡིན་ད་ཁོ་ལ།

ཟེར་བ། རྫས་རིགས་མི་མཐུན་པ་ཕྲད་པ་ཁོ་ལྡན་པ་བྱས་ཁོ་ལ་ཡོན་ཏན་ག་རེ་བརྟེན་ན་འདུས་པ་པོ་སུ་ལྡན་བྱ་ཁོ་ལ་ནི། གཅིག་གཅིག་དུ་ཀུ་རེ་ལ་བར་བ་ཡིན་དུས་ཡོན་ཏན་གཅིག་ལ་ཡོན་ཏན་གཅིག་བརྟེན་ཟེར་ཡོན་ཏན་གཅིག་ལ་ཡོན་ཏན་གཅིག་བརྟེན་སོང་ན་ཡོན་ཏན་ལ་ཡོན་ཏན་གཉིས་པ་བརྟེན་པར་ཡོན་ཏན་ལ་ཡོན་ཏན་གཉིས་པ་མི་བརྟེན་པ་ནི་ཁོ་རང་ཚོ་ལྟ་ཡི་གལ་གནད་རེད་བྱས། འོ་དེ་རེད། ཡོན་ཏན་ལ་ཡོན་ཏན་གཉིས་པ་ག་རེ་བརྟེན་གྱི་འདུག་ལན་གཉིས་པ་རྒྱག་པ་རེད་བ། དང་པོ་དེ་ལ་ག་རེ་ལབ་སོང།